གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་པའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། ང་ལས་རིམ་གཙོ་སྐྱོང་ཞུ་མཁན་པ་སངས་དབྱངས་སྐྱིད་ཡིན། དེ་རིང་གི་ལས་རིམ་ནང་བཙན་བྱོལ་དུ་བོད་མིའི་འཚོ་རྟེན་གཙོ་བོ་བལ་གོས་སམ་སུད་ཚོང་གི་ཐོག་མའི་གནས་སྟངས་སྐོར་ལ་འདི་གའི་གསར་འགོད་པ་ཨོ་རྒྱན་བསྟན་འཛིན་ལགས་ལྷན་དུ་བགྲོ་གླེང་ཞུ་གི་ཡིན། བོད་པ་ཚོའི་གི་འཚོ་བ་སྐྱེལ་ཡག་གི་གཙོ་བོ་རྟེན་གཞི་འདྲ་བོ་དེ་ནི་བལ་གོས་སུ་ཊར་བཙོང་ཡག་དེ་ཆགས་བསྡད་རེད། བུ་ལོན་བཏང་ཡག་ལ་གན་རྒྱ་སོགས་པའི་ཁྲིམས་ཀྱི་ཡིག་ཆ་སུད་འཛིན་གང་དགོས་ཡོད་མ་རེད།
དངོས་གནས་དྲང་གནས་ཀྱི་བོད་པའི་མི་རབས་རྒན་པ་ཚོ་ཧང་སང་ཡག་རེད་ཤག། བོད་ལ་རྒྱ་ནག་གི་བཙན་འཛུལ་བྱུང་སྟེ་བོད་མི་ཚོ་རང་ཡུལ་བཞག་སྟེ་རྒྱ་གར་ལ་བཙན་བྱོལ་དུ་འབྱོར་བའི་རྗེས་སུ། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་རེ་ལྔ་ཙམ་ནས་བལ་གོས་སམ་སུད་ཚོང་རྒྱག་རྒྱུ་ཞིག་འགོ་བཙུགས་ཡོད་པ་དང། དགུན་དུས་ཀྱི་ཚོང་ལས་དེ་ནི་བཙན་བྱོལ་ནང་གི་བོད་མི་བརྒྱ་ཆ་བརྒྱད་ཅུ་ཙམ་ཞིག་གི་འཚོ་རྟེན་གཙོ་བོ་ཞིག་ཏུ་གྱུར་ཡོད་པ་རེད། ཨུ་རྒྱན་བསྟན་འཛིན་ལགས་ནས་ཁོང་ཉིད་བཙན་བྱོལ་བོད་མིའི་སུད་ཚོང་དང་འབྲེལ་བ་བྱུང་སྟངས་ཀྱི་སྐོར་ལ་དྲན་གསོ་གནང་བར།
ང་རང་ཕ་གའི་མཐོ་རིམ་སློབ་གྲྭ་ལ་ཡོད་པའི་སྐབས་ཅིག་ལ་ང་ཕ། བོད་པ་ཚོ་སུ་ཊར་ཚོང་ཐོན་ས་འདི། རྒྱ་གར་གྱི་ད་ཅིག་པན་འཇབ་མངའ་སྡེ་ནང་གི་གྲོང་ཁྱེར་ལུ་དྷི་ཡ་ན་ཆགས་བསྡད་པ་འདི་ལ་ཡ་འགྲོ་བའི་ཁ་ཐུག་ལ་ཡ་ད་ངེད་ཀྱིས་དང་པོ་ཁོ་རང་ཉམས་མྱོང་ག་རེ་བྱུང་ཟེར་ན་ང་ཚོའི་མི་རབས་རྒན་པ་ཚོ། ཡི་གེ་ཤེས་ཀྱི་མི་འདུག་སྐབས་དེ་དུས་ཡིག་ཤེས་ཀྱི་མི་འདུག་དེང་སང་ཡིན་མ་ཡིན་ན་རྩིས་རྒྱག་ཡིན་ན་རྩིས་འཁོར་དང་ང་ཚོ Calculators ཡ་རེ་འདི་འདྲས་མི་འདུག་ཡིན་མ་ཡིན་ནས་ད་མི་ཅིག་ཚོང་ར་ཅིག་འདི་བྱེད་དུས་རྩ་ནས་ཧ་ལས་པའི་གི་ད་ཅིག་གི་དཀའ་ལས་ཞེ་པོ་ཅིག་རྒྱག་གི་ཡོད་པའི་རྣམ་པ་དེར་ང་ཚོ་ནི་དངོས་གནས་མི་རབས་རྒན་པ་ཚོས་ད་དངོས་གནས་ཧང་སང་ཡག་གི་སུ་ཊར་གྱི་ཐོག་ལ་ཡ་དཀའ་ལས་རྒྱག་གི་ཡོད་པ་དེ་འདྲ་ཅིག་ངེད་ཀྱིས་མཐོང་སོང། ད་དཔེར་ན་སྐབས་དེ་དུས་ད་ངས་ཉམས་མྱོང་འདྲ་བོ་ཅིག་ཞུས་པ་ཡིན་ན་ང་ཕ་གའི་མཐོ་རིམ་སློབ་གྲྭ་ཡོད་པའི་སྐབས་ལ་ཡ་ཕ་གའི་ལུ་དྷི་ཡ་ན་ལ་འདུག་ཕྱིན་མྱོང་ཕྱིན་པའི་ཁ་ཐུག་ལ་ཡ་བོད་པའི་སུ་ཊར་ཚོང་མཁན་ཚོ་ག་པར་བསྡད་ཡོད་རེད་ལབ་རྒྱུ་བྱུང་ན། ཁང་པ་འདི་འདྲའི་ང་ཚོ་ད་ཅིག་སུ་ཊར་ཚོང་མཁན་གྱི་ལ་ལ་དེ་ཚོའི་གི་ཁང་པའི་གི་ཐོག་ཁ་ལ་ཡ། ཅིག་ང་ཚོ་ཡིན་ན་ཉལ་གུར་འདི་འདྲའི་ཕུབ་བྱས་ནས། ཨ་ནི་ཅིག་གྲང་གློག་དང་ཚ་བ་ཆེན་པོ་ཞེ་པོ་འདི་འདྲ་རེད་དེ་གྲང་གློག་དང་རླུང་འཁོར་དང་འདི་འདྲའི་གང་ཡང་མེད་ནས་ད། ད་ཅིག་དུག་སྦྲང་མང་པོ་བྱས་དེ་འདྲས་ཡོད་པ་ཡིན་ནས་ད་ཅིག་ཉལ་གུར་རེ་ཞིག་ཕུབ་དེ་འདྲས་བྱས་ནས་བསྡད་འདུག་ཨེ་ནི་བར་དེ་ལ་ད་ཅིག་ལྕགས་སྒོ་སོ་འདྲ་བྱས་དེའི་ནང་ལ་ཡ་ཅ་ལག་དེ་གྱེས་བཅུག་ཨེ་ནི་ཁྲུས་དང། ཁྲུས་ཁང་དང་དེ་ཚོ་བརྒྱབ་དུས་རྩ་ནས་ཕ་ཟིལ་བ་བཅས་ལས་མི་ཚང་མ་མཉམ་དུ་བརྒྱབ་བྱས་ནས་དེ་འདྲས་བྱེད་དགོས་ཡག་གི་ད་དཔེར་ན་ཧང་སང་ཡག་གི་ཆ་རྐྱེན་དང་དེ་ཚོ་མེད་ནས་ཨེ་ནི་ལྷག་པར་དུ་ཅིག་ལ་ལ་དེ་ཚོའི་རྩ་ལ་ཡ་ཚོང་སྟོན་པའི་སྐབས་ལ་ཡིན་པ་ཡིན་ནས་ད་སོ་སོ་རྩིས་ཤེས་ཀྱི་ཡོད་མ་རེད་ཡི་གེ་ཤེས་ཀྱི་ཡོད་མ་རེད་དེ་ད་དཔེ་དེ་དེབ་ནང་ལོ་རེ་བཞིན་བྲིས་སྐད་བརྡ་འཕྲོད་ནས་མ་འཕྲོད་ནས་ད་དཔེ་དེ་སོ་ཏྲ་ཉོ་ས་ལ་ཡ་འདུག་ཕྱིན་ལ་ལ་རེ་རེ་རྩ་ནས་ཡང་སོ་ཏྲ་ཏེས་ཏེས་ཉོས་འདི་ག་འགྲུལ་ཁང་གཅིག་ནང་ལ་བསྐྱལ་སོ་སོའི་ཨོར་ཨ་ནི་ཕ་གའི་ལ་ཡ་ཡུལ་མི་གཅིག་གི་ནང་ལ་བསགས་ནས་བཞག་ཡང་དེ་ནས་དགོང་དག་ཡང་ཕ་གའི་གླ་པ་དང་ཡང་དེ་གས་དེ་ཆ་ཚང་གཅིག་པའི་ག་རེ་ཟེར་རེད་སྐུད་པས་བསྡམས་གཙང་མ་བཟོས་ད་ཅིག་དེ་གས་དེ་ཆ་ཚང་བྱས་བྱས་ནས་ག་ཟེར་དགོས་རེད་དཀའ་ལས་ཞེ་པོ་ཅིག་གི་རྒྱག་གི་ཡོད་ཤག་ང་དེ་ངེད་ཀྱི་ཉམས་མྱོང་ཐོག་ནས་དེ་འདྲ་ཞིག་མཐོང་སོང་ལ། རེད་ད། བོད་ས་མ་ཤོར་གོང་ལ་ཡིན་པ་ཡིན་ན་ད་རྒྱ་གར་དང་བོད་པའི་བར་ལོགས་ཀྱི་ཚོང་འབྲེལ་དེ་ཚོ་བོད་པ་ཚོ་སྟོབས་འབྱོར་ཡོད་པའི་ཐོག་ནས་ད་ཚོང་ཆེན་པོ་དེ་རིགས་ཡིན་ནའི་རྒྱག་གི་ཡོད་རེད་བ་ད་ཡིན་ནའི་བཙན་བྱོལ་ལ་ཡང་ད་འབྱོར་ཚར་དུས་ཚོང་པ་གནམ་དང་ས་མི་ཤེས་ངོ་མ་ཤེས་པའི་གནས་སྟངས་དེ་འདྲ་ཞིག་འོག་ལ་ཡང་མི་རྒྱ་གར་དང་ཚོང། སྐྱོན་དུས་ཙམ་པ་རྒྱ་གར་བ་ཚོས་ད་བོད་པ་ཚོ་ལ་ཡིད་ཆེས་བྱས་བྱས་ཚོང་རྒྱབ་པ་འདི་འདྲས་བཙན་བྱོལ་ནང་ལ་ལོ་རྒྱུས་མང་པོ་ཅིག་གོ་ཡག་འདུག་ད་རྒྱ་གར་ནས་སྐབས་དེ་དུས་བུ་ལོན་བཏང་སྟངས་རེད་འདི་འདྲས་གནས་སྟངས་ཡང་ཨོ་རྒན་ལགས་མང་པོ་ཅིག་གཟིགས་ཡོད་ཀྱི་རེད་བ་དེའི་སྐོར་ལ་འགྲེལ་བཤད་ཅིག་གནང།

དེ་དུས་སྐབས་ཕོན་པོ་ཆེན་པོ་དེ་འདྲ་གས་མ་རེད་ཡིན་ནའི་ཨ་ནི་རྒྱ་གར་ཚོས་ཀྱི་དངོས་གནས་དྲང་གནས་ཀྱི་བོད་པ་ལ་ཡང་ཡིད་ཆེས་བྱེད་ཡ་འདི་ད་དངོས་གནས་དཔེ་ཧང་སང་ཡ་རང་ཅིག་རེད་ཤག་ད་སྐྱབས་མགོན་རིན་པོ་ཆེ་གི་འདིའི་སྒང་ལ་ཡ་བཀའ་སློབ་མང་པོ་ཕེབས་ཡོད་རེད་དངོས་གནས་བོད་པས་ཀྱི་བཟང་སྤྱོད་དང་འདི་ལ་ཡ་ད་ཅིག་རྒྱ་གར་ཡིད་ཆེས་ཞེ་པོ་བྱེད་ཀྱི་ཡོད་རེད་ཞེས་བྱས་ཨ་ནི་ལུ་དྷི་ཡ་ན་གི་འདི་འདྲའི་སྐོར་ལ་ཡ་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་ཡང་ཕེབས་པ་འདི་འདྲ་ཡོད་རེད་དེ་སོང་ཙང་ངས་ཀྱིས་དངོས་སུ་མཐོང་ཡ་ལ་ཡ་སྐབས་དེ་དུས་ཀྱི་ད་ཅིག་ལ་ལ་ཚོ་རྒྱ་གར་ལ་ལ་ཚོ་ཡིན་པ་ཡིན་ནས་བོད་པ་ལ་ཡ་བུ་ལོན་བཏང་ཡ་ལ་སོ་སོའི་ཀྱི་མ་རྩ་ད་ཅིག་དེ་འདྲ་མེད་པ་ཡིན་ནས་བུ་ལོན་བཏང་ཡ་ལ་ཡ་བོད་པ་ཡིན་ཕྱིན་ཆད་ལ་ཡིད་ཆེས་གཙང་མ་གཙང་རྐྱང་བྱས་བྱས་ན་ཨེ་འཐད་ད་ཅིག་ཁོ་རང་ཚོ་རྒྱ་གར་རང་གི་ཚོང་པ་ལས་ང་ཚོ་བོད་པ་ལ་ཡ་ཡིད་ཆེས་ཆེ་སོང་འདྲ་བྱས་བྱེད་ཀྱི་རེད་ང་ཚོ་བར་ལ་ཡ་དངུལ་གྱི་བུ་ལོན་དང་དེ་ཚོ་ལེན་པའི་ཁ་ཐུག་ལ་ཡ་ཅིག་གི་གན་རྒྱ་སོགས་པའི་ཁྲིམས་ཀྱི་ཡིག་ཆ་བཟོ་འདྲ་གང་དགོས་ཡོད་མ་རེད་ཤུ་གུ་དཀར་པོ་ཅིག་སྒང་ལ་ཡ་མི་དེ་གི་མིང་བྲིས་ཨ་ནི། སྡོད་གནས་ག་བ་ཡིན་མེད་དང་དེ་འདྲའི་ཁ་བྱང་ཅིག་བྲིས་བྱས་ཨ་ནི། ཨ་ནི། སོ་སོའི་གི་ད་ཅིག། ད་ཅིག Signature ཟེར་རམ་ང་ཚོ་མཚན་རྟགས་རྒྱག་ཡས་བཟོ་འདྲ་ཅིག་མ་ཤེས། གང་ཡང་ཡོད་མ་རེད་འདི་སྒང་ལ་ཡ་བོད་པ་རྒན་པ་ཚོ་ཡིན་པ་ཡིན་ན། དངོས་གནས་དྲང་གནས་འདི་དུས་གི་ཅིག་སེམས་པ་ཆུང་ཆུང་ཞིག་རེད་ཤེས་རྒྱ་གར་ཚོ་དངོས་སུ་མཐོང་བསྡད་དུས། ད་སྒོར་མོ་ཁྲི་གཅིག་གི་ཅ་ལག་ཉོས་པ་ཡིན་ན་པེ་ཤག་མ་ལྡང་པ་ཡིན་ན་རྒྱ་གར་གི་ད་ག་ཚོད་སྤྲད་ནས་སྤྲད་ད་ཁྱེད་རང་འདི་ལྷག་མ་བུ་ལོན་བཞག་ན་འགྲིག་གི་ལབ་པ་ཡིན་ནས་ད་བུ་ལོན་གང་ཉུང་ཉུང་བཞག་ཡས་གི། བསམ་བློ་འདི་འདྲའི་འཁོར་ཅིང་ད་བུ་ལོན་སྟོང་ཕྲག་ལྔ་དྲུག་འདི་འདྲ་ཡོད་པ་ཡིན་ན་ཧང་སང་ནི། ཨ་ད་འདི་ག་ཟི་རང་ག་འདྲས་བྱས་ཡོང་རྗེས་མར་སྤྲད་ཡ་ལ་དཀའ་ངལ་འཕྲད་གི་མ་རེད་པས་ཟེར་བུ་ལོན་གང་ལེན་ཉུང་ཉུང་ཉུང་ལེན་ཡག་གི་ཐབས་ཤེས་བྱེད་ཀི་འདུག་དེ་ཡིན་ནས་ཨ་ནི་ལ་ལ་དེ་ཚོས་བོད་པ་ལ་ཡིད་ཆེས་བྱས་ཤིང་ག་ཚོད་མང་བ་འཁྱེར་པ་ཡིན་ནས་ཡག་ག་བྱས་ཤིང་འདི་འདྲས་གི་ད་འབྲེལ་བ་བཟང་པོ་ཞེ་པོ་ཅིག་འདུག། ཨེ་ལྷག་པར་དུ་སྐབས་དེ་དུས་བོད་པ་རྒན་པ་ཚོས་ཡི་གེ་དང་དེ་འདྲས་ཤེས་ཀྱི་ཡོད་མ་རེད་སྐབས་རེ་ང་ཚོ་མི་ངོ་ཤེས་པ་དེ་འདྲས་ཐུག་དུས་ལ་ལ་ཁོ་རང་ཚོ་གིས་ཟེར་གྱི་འདུག་བོད་པ་འགའ་ཤས་ཀྱིས་མར་བུ་ལོན་ལེན་ཨེ་ཡག་བུ་ལོན་སྤྲད་ཁ་ཡང་རྗེས་མ་བུ་ལོན་སྤྲད་ཁ་ཡོང་དུས་ཙ་ནས་ཡི་གེ་ཤེས་ཀྱི་མེད་དུས་ཉོས་ས་སྤྲད་ས་དེ་ཧ་མ་གོ་ནས་ཨེ་ནི་རྩད་གཅོད་མ་ཐུབ་ནས་དེ་འདྲས་ལྷག་བསྡད་པ་དེ་འདྲས་ཡོང་གི་འདུག་ཨ་ད་དེ་དུས་དངོས་གནས་དྲང་གནས་ཀྱི་བོད་པའི་མི་རབས་རྒན་པ་ཚོ་ཧང་སང་ཡག་རེད་ཤག་དེ་སོང་ཙང་མི་རབས་རྒན་པ་ཚོ་གི་བཟང་སྤྱོད་དང་ཡ་རབས་དང་འདི་གི་དེ་གི་ཐོག་ལ་རྒྱ་གར་གི་ཡིད་ཆེས་བྱས་བཞག་དུས་ད་ལྟ་ཡིན་ནའི་ད་ང་ཚོས་གི་རྒྱ་གར་དང་བོད་པའི་བར་ལ་འབྲེལ་བ་དེ་ཡག་པོ་ཞེ་པོ་ཅིག་ཆགས་བྱས་ད་ལྟ་ཡིན་པ་ཡིན་ནའི་ད་དུང་བུ་ལོན་བོད་པའི་སྒང་ལ་བཏང་ཡག་ཡིན་པ་ཡིན་ན་རྒྱ་གར་ཁྱོན་ནས་ཡིད་ཆེས་གཙང་མ་གཙང་རྐྱང་བྱས་ནས་འདི་འདྲས་བཏང་ཡག་གི་ད་ཅིག་འབྲེལ་བ་བཟང་པོ་ཞེ་པོ་ཅིག་ད་ལྟ་ཡིན་ནའི་འདུག་མུ་མཐུད་ནས་གནས་བསྡད་པ་ཅིག་རེད་ཤག་ལ་པ་སངས་ཡིན་ལགས། རེད། ཨོ་རྒྱན་ལགས་ད་སྐབས་དེ་དུས་ད་དྲུག་ཅུ་བདུན་ཅུའི་ནང་ལོགས་ལ་ཡང་ཐོག་མའི་སྐབས་སུ་ཡིན་དུས་ཙམ་པ། རྒྱ་གར་ཚོས་ད་བུ་ལོན་བོད་པ་ཚོ་ལ་ཡིད་ཆེས་གནང་བྱས་བུ་ལོན་བཏང་ཡ་ལ་སོགས་པ་བྱེད་དུས་ཡང་རྒྱ་གར་ཚོང་པ་ཁོ་ཚོ་ད་རྣམ་པ་ཚོས་ཀྱི་ལ་ལ་གསུང་གི་འདུག་ག་ཁོ་ཚོ་ལ་ད་ཁེ་བཟང་འདྲ་བོ་ཡོད་ཀྱི་ཡོད་རེད།
ད་ང་ཚོ་ང་ཚོ་ང་ཕ་གའི་ལོ་ད་ཅིག་རོགས་པ་དང་དེ་འདྲས་འགྲོ་སྐབས་དེ་ལ་ང་རང་ཉིད་མཐོ་རིམ་སློབ་གྲྭ་ཅནྡི་གྷར་ལ་འགྲོ་བཞིན་པའི་སྐབས་རེད་ལུ་དྷི་ཨ་ན་ཐག་ཉེ་པོ་ཞེ་པོ་རེད། དེ་དུས། ད་བརྒྱད་ཅུ་གྱ་གྲངས་ནང་རེད་ང། ཚོང་གི་རོགས་པ་ལ་འགྲོ་བའི་ཁ་ཐུག་ལ་ཡར་བརྒྱད་ཅུ་གྱ་གྲངས་ནང་རེད། ད་སྐབས་དེ་དུས་ཡིན་པ་ཡིན་ན་ང་ཚོ་ད་ཅིག་མི། བོད་པ་ཚོ་ལ་ཡ། བུ་ལོན་བཏང་ཡ་དེ་ཡིན་པ་ཡིན་ན་སྤྱིར་བཏང་འདི་ཡིན་ས་རེད་ད། བུ་ལོན། གཏང་རྒྱུ་འདི་ལ་ད་ཁོ་རང་ཚོ་མི་ཁེ་བཟང་འདི་ནམ་རྒྱུན་ད་བུ་ལོན་འདི་སྐོར་ཧ་གོ་གི་མེད་དུས་ཏེས་ཤིག་ད་རྒྱ་གར་ལ་ཡ་དངུལ་དངུལ་རྐྱང་སྤྲད་ནས་བྱེད་ངེས་ལས་ཏེས་མང་ཅིག་ལེན་གྱི་ཡོད་ཀྱི་རེད་ཡིན་ནའི་ད་འདི་ཡི་ཁེ་ཕན་འདི་རྒྱ་གར་ཁོ་རང་ཚོ་ལའི་དངོས་གནས་དྲང་གནས་ཀྱི་བཟོ་གྲྭ་ཡར་རྒྱས་འགྲོ་ཡ་དང་ད་ཅིག་གི་ཚོང་གི་ཁེ་ཕན་གྱི་ཐོག་ནས་ལ་ལ་ཡིན་པ་ཡིན་ནའི་ཡར་རྒྱས་ཞེ་པོ་ཅིག་འགྲོ་བསྡད་དེ་ཁོང་ཚོ་རང་གིས་དེང་རང་ལས་ཀྱི་རེད་བོད་པའི་བཀའ་དྲིན་གྱིས་བྱས་ནི་ང་ཚོ་ཡར་རྒྱས་འགྲོ་ཡིན་ད་ལྟ་ཡིན་པ་ཡིན་ནའི་བོད་པ་མཉམ་དུ་བཞག་ཡ་དེ་བོད་པ་རང་བཀའ་དྲིན་ཡིན་ཟེར་བྱས་ནི་གང་ཡིན་ལ་ལ་ཚོ་གིས་ད་རང་བཤད་བསྡད་ཀྱི་རེད་ཚོང་ཤག་གཙོ་གལ་ཨ་ནི་བོད་པ་ཚོ་ཡིན་པ་ཡིན་ནའི་མི་ལ་ལ་གི་འདུག་ཟེར་བྱས་ནི་ད་བུ་ལོན་ཡག་པོ་བཏང་ཡོང་དུས་ཨ་ནི་འཚོ་བའི་རྟེན་གཞི་དེ་དེ་ཡིན་ཙང་ནི་ད་དེའི་ཕལ་ཆེར་གཅིག་ཕན་གཉིས་གྲོགས་སུ་འགྲོ་བཞིན་འདུག་ཆགས་བསྡད་འདུག་ཨ་ལ།
རེད་ཨ་ནི་ཨོ་རྒྱན་ལགས་ཀྱི་དང་པོ་ངོ་སྤྲོད་གནང་དུས་སུ་ཐོག་མར་དུ་བ་ད་བོད་པ་ཚོ་བཞུགས་ས་ཡིན་པ་ཡིན་ནའི་ལ་ད་རྒྱ་གར་ལ་ལ་ཚོ་གི་ཁང་པའི་ཐོག་ཁའི་ནང་གུར་ཕུབ་བྱས་བསྡད་ཤག་གསུངས་སྐབས་དེ་དུས་ནས་ད་དངོས་གནས་ཧ་ཅང་གི་སྐྱོ་པོ་ཅིག་རེད་བ་ཨ་དེ་ནས་ད་སུད་ཚོང་མགོ་བཙུགས་ནི་ད་བོད་པ་ཚོ་གི་གནས་སྟངས་དེ་ལ་གར་སོ་ལ་ད་འཚོ་བ་འཁྱོལ་ཐུབ་ཙམ་ད་རེད་ཡར་རྒྱས་ག་འདྲ་བྱུང་ཡོད་ན། སྤྱི་ཡོངས་འདི་རེད་ལ་ད་མི་ཚང་སྒེར་སོ་སོ་སོ་སོ་ཡར་རྒྱས་ག་ཚོད་འགྲོ་དང་མ་འགྲོ་དང་ཁེ་ཕན་ག་ཚོད་འགྲོ་དང་མ་འགྲོ་ཟེར་ཡ་དེ་ཞུ་ཚོད་ཁག་པོ་རེད་མི་སོ་སོ་སོས་ཀྱིས་ད་ཅིག་ཚོང་བཙོང་གི་འཇོན་ཐང་དང་ད་ཅིག་ཚོང་རྒྱ་ཆེ་ལོས་དང་མང་པོ་ཤི་བོ་ཅིག་ལས་ར་ལུས་གི་ཡོད་རེད་ཡིན་ནས་ད་བོད་པ་མང་ཆེ་བའི་འཚོ་བའི་རྟེན་གཞི་དེ་ད་བརྒྱ་ཆ་བདུན་ཅུ་གནས་མལ་དུ་ཧ་ལམ་ད་ཅིག་སུ་ཊར་གི་དགུན་ཚོང་འདི་ག་རང་ལ་བརྟེན་བསྡད་པའི་དེ་འདྲའི་གནས་སྟངས་ཅིག་ཆགས་ཡོད་རེད་ད། ང་འདྲ་བོ་ཞིག་ཉམས་མྱོང་ཆ་བཞག་པ་ཡིན་ན། ང་ཚོང་རྒྱབ་ས་དེ་ཊ་ཊ་ན་གར་ཟེར་ཡ་དེ་རེད། དེ་ལ་ཡིན་པ་ཡིན་ན་ང་མཐོ་རིམ་སློབ་གྲྭ་ཐོན་བྱས་ནས་མ་གིར་ཕྱིན་པ་ཡིན་ཕྱིན་པའི་སྐབས་ལ་ཡིན་པ་ཡིན་ན་བོད་པ་ཚོ་ད་ཅིག་ཁྲོམ་ས་རེ་ཅིག་མཉམ་དུ་འདུག་སྟེ་ཡིན་ནས་འདི་སྨྱུག་མ་གི་ཁྲོམ་ས་རེད་ཤག་སྨྱུག་མ་གི་ཁྲོམ་ས་བྱེད་དུས་ཙང་ནས་ཨ་ནི། ཞོགས་ཀའི་ཁྲོམ་ཆ་ཚང་བཏོན་དགོས་འདུག་དགོང་དག་ཆ་ཚང་བསྡུས་བྱས་ནས་ཡང་དགོང་དག་ནང་ལ་ཕར་དབོར་དགོས་འདུག་ཨ་འདི་ནས། ཚོང་མཇུག་སྒྲིལ་བའི་སྐབས་ལ་ཡིན་པ་ཡིན་ན་སྨྱུག་ཆ་དེ་བསྐྱལ་ཏེ་ཚང་མ་གཏོར་གཙང་མ་བཟོས་འདི་འདྲ་བྱས་བྱས་ནས་ད་ག་འདྲ། ཞོགས་ཀའི་བཀྲམ་དགོས་འདུག་དགོང་དག་བསྡུ་དགོས་འདུག་ཨེ་ནི་དགོང་དག་བསྡུས་དུས་ཕྱི་པོ་ཞེ་པོ་ཆགས་འགྲོ་དུས་ཨེ་ནི་དཀའ་ལས་ཀྱང་མང་ཆེ་མི་རྒན་པ་རེད་ཤག་ཨ་ནི་ཁྲོམ་ས་ནས་ཁྲོམ་སྐུ་འདི་ཚོ་ཅ་ལག་དབོར་འགྲོ་དུས་མི་རབས་མི་རྒན་པ་འདི་ཚོས་ཀྱིས་དབོར་འགྲོ་གི་འདུག་ཨེ་ནི་བུ་མོ་ཡིན་པ་ཡིན་ན་བུ་མོ་གཅིག་པུ་མཚན་ལ་ཕྱི་པོ་ཨེ་ནི་རིཀ་ཤ་སྒུག་ནས་བསྡད་དགོས་ཡ་གི་གནས་སྟངས་དང་དེ་འདྲས་མང་པོ་ཅིག་མཐོང་སོང་ངས་དེ་འདྲས་མཐོང་དུས་སང་ཨོ་ད་འདི་དཀའ་ངལ་འདི་སེལ་དགོས་ཡ་གཅིག་རེད་ཤག་བསམ་བྱས་ཨེ་ངས་ཀྱིས་གྲོས་འགོ་རེ་ཞིག་བཏོན་བཞིན་ད་ང་ཚོ་འདི་ཁྲོམ་ས་འདི་ཞོགས་ཀས་བཀྲམ་དགོང་དག་བསྡུ་མ་དགོས་པ་བྱས་ནས་ད་ང་ཚོ་སྒོ་རྒྱག་ཡ་ཡོད་པ་ཅིག་བཟོས་ཐུབ་ན་ཡག་པོ་འདུག་ཟེར་བྱས་ནས་གྲོས་འགོ་བཏོན་ནས་ཨེ་ང་ཚོ་མ་གིའི་ས་གནས་དེ་ལ་ཡ་ད་ཆ་གི་ཁྲོམ་ས་ཡིན་པ་ཡིན་ན་ད་ལྕགས་ཤོག་བརྒྱབ་ཨེ་འདི་ནས་རྒྱལ་སྒོ་གཉིས་བཟོས་འོག་ལ་གཅིག་དང་སྒང་ལ་གཅིག་བཟོས་ཨེ་ནི་དགོང་དག་ཁྲོམ་བསྡུས་ཚར་བ་དང་ཆུ་ཚོད་དགུ་པ་ལ་སྒོ་བརྒྱབ་པ་ཡིན་ན་ཨ་ནི་དེ་ནས་མ་གིའི་ཁྲོམ་སར་སྲུང་བའི་མི་རེ་ཟུང་ཅིག་བཞག་ཨ་ནི་རྒྱལ་སྒོ་གཉིས་དེ་བརྒྱབ་ཨ་ནི་དགོང་དག་མཚན་སྲུང་ལ་ཡར་སོ་སོ་ཁྲོམ་སའི་ནང་གི་མི་རེ་མོས་བྱས་སྡོད་ཡ་བཟོས་ཨ་ནི། སྔ་དགོང་གཉིས་བསྡུ་མ་དགོས་པ་བྱས་བྱས་འདི་འདྲས་བཟོས་པ་དེ་གིས་ཨ་ནི། མི་རྒན་པ་དང་ཅིག་བུད་མེད་དང་དེ་ཚོ་ལ་ཡང་དཀའ་ངལ་སེལ་ཐུབ་པ་དང་དེ་འདྲས་བྱུང་སོང། ཨ་ནི་སྔོན་མའི་གནས་སྟངས་དང་ད་ལྟའི་གནས་སྟངས་བར་ལ་བྱས་པ་ཡིན་ན་ད་འགྱུར་བ་ད་ཧ་ལས་པའི་ཆེན་པོ་ཕྱིན་ཡོད་རེད་ད་དེང་སང་ཡིན་པ་ཡིན་ན། ཚོང་བཏོན་ཡ་ཡིན་པ་ཡིན་ནས་སྟབས་བདེ་རུ་ཕྱིན་ཡོད་རེད་ལ་ད་བཞུགས་ཡུལ་དེ་ཚོ་ཡིན་པ་ཡིན་ནས་དེང་སང་ད་ད་ཧ་ལམ་ད། མང་པོ་ཅིག་ད་ཅིག་ང་ཚོ་གྲང་གློག་ཡོད་པའི་གི་ཅིག་མགྲོན་ཁང་དེ་འདྲའི་ནང་ལ་བཞུགས་ཡ་དང་ཡང་ཅ་ལག་ཡིན་པ་ཡིན་ན་ཅ་ལག་རྡག་ས་ལོགས་ཀ་དང་ཨ་ནི་ཡར་མར་འགྲོ་བསྐྱོད་བྱེད་པ་ཡིན་ནས་ད་ཅིག་གནམ་གྲུར་འགྲོ་ཡ་ལ་སོགས་པ་ད་རི་ལི་ཡིན་ནས་ཡག་ག་ནང་ལ་ཕེབས་ཡ་ལ་སོགས་པའི་འདི་འདྲས་ཀྱི་སྟབས་བདེ་རུ་ཕྱིན་ཡོད་རེད་འདི་འདྲས་ཀྱི་ཐོག་ནས་ད་ཡར་རྒྱས་རྣམ་པ་དེ་ཤུགས་ཆེན་པོ་ཞིག་བྱུང་རེད་དེ་སྔ་གི་མི་རྒན་པ་ཚོ་ཡིན་ན་ང་ཚོ་གཞན་པ་བཞག་ནས་ད་རི་ལི་ཟེར་བ་ལ་ད་ང་ཚོ་མེ་འཁོར་ནང་ལ་ཡ train ནང་ལ་འགྲོ་བའི་སྐབས་ལ་ཡིན་ནས་ང་ཚོ Ticket ཡན་ཆད་ནས Reservation གཏོག་ཡས་ཤེས་ཀྱི་མི་འདུག་མ་ཤེས་དུས་ཙང་ནས་སོ་སོའི་གི་ད་ཅིག་གསལ་བསྒྲགས་གཏོང་ཡས་གི་མཚོན་དང་ཚོང་གི་ཅ་ག་སོགས་བཏོན་ཡས་གི་ད་ང་ཚོ་ཡིན་ན་སོ་སོའི་གི་ད་རས་གུར་དང་ཐག་པ་དང་ད་ཉལ་ཆས་ཡན་ཆད་ནས་བདམས་བྱས་ནས་སོ་སོ་དང་མཉམ་དུ་འཁྱེར་ཨ་ནི་རི་ལི་ནང་འཛུལ་འཛུལ་དུས་འཚང་ཁའི་ནང་ལ་ཕྱིན་ཨ་ནི་ཆབ་སང་བཏང་ས་དང་དེའི་གི་ཁུག་ཀྱོག་དེ་བ་ལ་བསྡད་ས་ག་པར་ཡོད་པ་ནས་དེ་བ་ལ་ཡ་བསྡད་ཨ་ནི། མཚན་གཅིག་ཉིན་གཅིག་ཆ་ཚང་འདི་འདྲས་ཀྱི་བྱས་བྱས་ནས་དཀའ་ལས་བརྒྱབ་ནས་འགྲོ་བསྡད་པའི་འདི་འདྲའི་གནས་སྟངས་ཡོད་ད་འདི་འདྲའི་རང་གནས་སྟངས་མེད་བྱས་ནས་ད་ལྟའི་ཆ་ལ་ཡིན་པ་ན་ད་ཡར་རྒྱས་ཕྱིན་བྱས་ནས་ད་འགྱུར་བ་ཤུགས་ཆེན་པོ་གཅིག་འདི་ཡོད་རེད་བ། སྡོད་ལ་སྔོན་མ་སྔོན་མ་ཡིན་པ་ཡིན་ན་རྒྱལ་ས་སོ་སོ་སོའི་ནང་ལ་ཡར་ཕྱིན་བྱས་ནས་ད་མི་ཚང་སོ་སོ་སོའི་གིས་ད་ཅིག་རྒྱ་གར་གྱི་ཚོང་པ་དེ་ཚོའི་གི་སྒོ་འགྲམ་ལ་ཡར་ཅིག་སོ་སོ་སོའི་ས་གླ་རེ་སྤྲད་འདི་འདྲས་བྱས་ནས་མང་ཆེ་འདི་འདྲས་སུ་བསྡད་བསྡད་ཀྱི་ཡོད་ས་རེད་ད་སྔོན་མ་སྔོན་མ་འདི་ནས་ད་ཅིག་ཕྱིས་སུ་ད་ཅིག་ཕལ་ཆེར་ད་འདི། བརྒྱད་ཅུ་འདི་བར་ཡིན་གྱི་རེད་ད་འདིའི་གཡས་གཡོན་ནས་ཨ་ནི་ཡང་བོད་པ་ཚོ་སོ་སོ་ཆ་ཚང་ཚུར་རུབ་རུབ་བྱས་བྱས་ད་ཨ་ནི་སྒྲིག་འཛུགས་བཟོ་ཡ་ཨ་ནི་འདི་ནས་ཁྲོམ་ས་ཡིན་པ་ཡིན་ན་སོ་སོས་ཆོག་མཆན་བཟོས་ཨ་ནི་བོད་པ་ཚང་མ་མཉམ་རུབ་བྱས་བསྡད་ཡ་འདི་ཕལ་ཆེར་འགོ་བཙུགས་ཤག་འགོ་བཙུགས་ཡ་འདི་ཡང་ད་འདི་འདྲས་ཀྱི་རྐྱེན་པས་ཀྱི་ཕན་ཐོགས་མང་པོ་བྱུང་གཞན་འདི་མེད་ན་གྲོང་ཁྱེར་ཁག་ནང་ལ་ཡ་ཚོང་རྒྱག་གར་འགྲོ་བའི་ཁ་ཐུག་ལ་ཡ་ཨ་ནི་གྲོང་ཁྱེར་ཁག་གི་རྒྱ་གར་ཡུལ་མི་འདི་ཚོས་ཀྱི་ང་ཚོ་བོད་པ་ཡིན་པ་འདི་ཤེས་ཀྱི་མི་འདུག་ཨ། ཨ་ནི་ནེ་པ་ལི་ཡིན་ཤག་ཤག་རྩིས་ཀྱི་འདུག་ང་ཚོ་འགྲོ་བའི་སྐབས་ང་བརྒྱད་ཅུ་གྱ་གྲངས་འདི་བར་འགྲོ་བའི་སྐབས་ཡིན་ནའི་ཨ་ནེ་པ་ལི་ལོག་ཨ་ཡེས་ད་ནེ་པ་ལི་དེ་ཚོ་དགུན་ཚོང་རྒྱག་མཁན་སླེབས་སོང་ཟེར་བཞིན་ཁོང་ཚོས་ང་ཚོ་བོད་པ་ཡིན་པ་ཤེས་ཀྱི་མི་འདུག་ཨ་ད་ང་ཚོ་མཉམ་རུབ་བྱས་ནས་བསྡད། ཆོག་མཆན་ཞུས། ཨ་ནི་ཁྲོམ་ར་གཅིག་གི་ནང་ལ་ཡར་བསྡད་བྱས་ནས་ཨ་ནི་ད་སྒྲིག་འཛུགས་མང་པོ་བཟོས་ང་རང་ཚོའི་གི་བོད་པའི་ཆས་གོས་ཡིན་ནའི་གོན་ཡ་སོགས། བོད་པའི་གི་དྲིལ་བསྒྲགས་ཡིན་ནའི་དེ་འདྲས་བྱེད་ཡ་སོགས། ཨ་ནི་ཁྲོམ་རའི་མིང་ལ་ཡིན་ནའི་ཨ་ནི་བོད་པའི་གི་ད་ཅིག Tibet Market བཟོ་ཡ་སོགས Lhasa Market བཟོ་ཡ་སོགས་དེ་འདྲས་གི་མིང་བཏགས་དུས་རྩ་ནས་ད་གཞི་ནས་ང་ཚོ་ཨ་ནི་བོད་པ་སྐྱབས་བཅོལ་བ་ཡིན་པ་ཧ་གོ་ཡ་དང་ངོ་འཕྲོད་ཡ་ཨ་ནི་དེ་འདྲས་གི་བརྒྱུད་ནས་ཨ་ནི་ད་ཅིག་བོད་པའི་གི་ཡང་བོད་དོན་ལ་དྲིལ་བསྒྲགས་དང་ཅིག་ང་ཚོ་ད་ཅིག་ལོ་རྒྱུས་ཞོར་ལ་བཤད་ཡ་ཡོང་དུས་རྩ་ནས་དེ་འདྲས་ཡོང་ཡ་དང་ཨ་ནི་རྒྱ་གར་དཔོན་རིགས་ཚོ་ལ་ཡིན་པ་ཡིན་ནའི་ཡང་ང་ཚོ་ཁྲོམ་སའི་དཀའ་ངལ་དང་འདི་འདྲ་ཞུས་པའི་ཁ་ཐུག་ལ་ད་རྒྱལ་བ་རིན་པོ་ཆེ་གི་དབུ་ཁྲིད་པས་ཀྱི་ད་འདི་ཟེར་དུས་ཏཱ་ལའི་བླ་མ་ལབ་དུས་ཁོང་ཚོ་ཚང་མ་ཧ་གོ་འགྲོ་གི་འདུག་ཨ་དེ་མ་ཡིན་པས་ཀྱི་ད་ཅིག་གཞན་པ་དེ་ཚོ་མང་ཆེ་ནེ་པ་ལི་ཡིན་པ་འདྲ་པོ་ཅིག་རྩིས་འདི་འདྲའི་དཀའ་ངལ་འཕྲད་དུས་ད་ཚང་མ་སྐྱིད་སྡུག་རེ་ཅིག་བྱས་བྱས་ནས་རུབ་རུབ་བྱེད་དུས་ཨ་ནི་ད་ཅིག་བོད་པའི་ཀྱི་ཅིག་ང་རང་ཚོའི་ཀྱི་ད་ཅིག་གི་འཐབ་རྩོད་ཀྱི་གནས་སྟངས་འདི་ཚོ་ངོ་སྤྲོད་བྱེད་ཡ་གོ་སྐབས་ཅིག་ང་རང་ཚོ་ཡིན་པ་ཡིན་ནའི་ཚང་མ་ད་ཅིག་བོད་པ་ནང་ཁུལ་ལ་འཆམ་མཐུན་ཡོང་ཡ་དང་དེ་འདྲའི་གི་ཐོག་ནས་སྒྲིག་འཛུགས་བཟོས་པ་དེ་གིས་ཕན་ཐོགས་ཆེན་པོ་ཞེ་པོ་ཅིག་ཡོད་རེད་དེ་སྔ་ཡིན་ན་སྒྲིག་འཛུགས་མེད་དུས་མི་སྒེར་སོ་སོས་བྱས་བསྡད་དུས་དཀའ་ངལ་ཆེན་པོ་འཕྲད་ཀྱི་འདུག་ཨ་ད་དེ་འདྲའི་རིགས་ཧ་ལམ་མེད་པ་བཟོ་འདྲ་ཞིག་རེད་ད་ལྟ་རྒྱ་གར་རྒྱལ་ཡོངས་ནང་ལ་ཚང་མ་ད་ཅིག་སྒྲིག་འཛུགས་བཙུགས་དེ་ཡིན་ན་ད་ད་ཕྱིས་སུ་ཡིན་པ་ཡིན་ན་ད་དབུས་ཚོང་པ་ཚོགས་པའི་གི་ཚོང་པ་བྱས་བྱས་ནས་ཡང་རྒྱལ་ཡོངས་རང་ནང་ལ་ཡང་ད་ཅིག་གི་ལྟ་རྟོག་བྱེད་མཁན་གྱི་ང་ཚོའི་ད་ཅིག་ཚོང་པ་ཚོགས་པའི་གི་ད་འདུག་བྱས་བྱས་ང་ཚོ

གསུམ་བཞི་གཅིག་ཚོང་རྒྱག་པ་འདིས་ཀྱིས་ད། འདིས་ཀྱིས་ལྷག་མ་ཀྱི་དུས་ཚོད་འདི་སྐད་འདིས་ཀྱིས་ད། ཕྲུ་གུ་སློབ་གྲྭ་བཏང་ཡས་ཡིན་ནའི་རེད་སོ་སོའི་ཀྱི་འཚོ་བའི་ཀྱི་ད་རྟེན་གཞི་ཡིན་པ་ཡིན་ནའི་རེད་འདི་སྐད་འདིས་ཆ་ཚང་བྱེད་བསྡད་ཀྱི་ཡོད་རེད་ད། ཁག་གཅིག་གཞིས་ཆགས་ཡོད་མཁན་དང་དུས་ཚོད་ཡིན་པ་ཡིན་ནའི་ད། གཞིས་ཆགས་ས་ཞིང་དང་གཅིག་འདི་འདྲའི་ཀྱི་ཐོབ་ཐང་ཡོད་རེད་ཡིན་ནའི་ད། སྟོན་ཐོག་ཡག་པོ་མ་བྱུང་བ་དང་དཀའ་ངལ་སྣ་ཚོགས་བྱུང་ཡོད་རེད་དེ་འདྲས་ཀྱིས་ད་ཅིག་སུད་ཊར་ཚོང་འདི་གིས་ག་ལ་གང་འཚམ་ཅིག་ད་ང་ཚོའི་སྤྱི་ཚོགས་ཀྱི་ད་ཅིག་འཚོ་བའི་རྟེན་གཞི་ལ་ཡ་ཕན་ཐོགས་ཆེན་པོ་བྱུང་ཡོད་རེད། དེ་དང་ཕྱོགས་མཚུངས་ང་ཚོས་ཐེངས་འདིའི་ལས་རིམ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་གསན་པར་ཐུགས་རྗེ་ཆེ།